འོན་ཏང་སེམས་ཀྱི་ཉེ་སར་ཆོད་པ་གསང་གཅོད་ཡིན་ཟེར་སེམས་ཀྱི་བསླབ་པའི་བཟང་ངན་ལ་རེ་དོགས་རྩ་ནས་མེད་པ། ཡག་པོ་ཨ་ཡོང་བསམ་པ་རེ་བ་དང་ངན་པ་ཨ་ཡོང་བསམ་པའི་དོགས་པ་རྒྱུ་ནས་མེད་རེ་དོགས་མེད་པས་བི་གི་བའི་ཞེན་ཞེན་པ་རེ་བ་རྩ་ནས་མེད་མཁན་གི་བའི་ཞེན་པ་ཆོད་སོང་ན་ཨ་ནི་གསང་བའི་གཅོད་རེད།

དེ་ལྟར་གཅོད་ཀྱི་སྙིང་པོ་མདོར་བསྡུས་པ་གྲོགས་མཆོག་གཉིས་ཀྱིས་གཉན་ཁྲོད་འགྲིམ་ཕྱིར་སྨྲས་དགེ་བས་བདག་འཛིན་འགོང་པོ་བཏུལ་བ་དང། འདྲེ་སོགས་གནོད་བྱེད་བདེ་ལ་བཀོད་པར་བྱའོ། ད་ཁོ་རང་གི་བའི་མཆེད་གྲོགས་གྲུ་གཉིས་ཀྱིས་གཉན་ཁྲོད་འགྲིམ་ཡག་ལ་བཀའ་སློབ་གནང་རོགས་གནང་ཟེར་ལབ་བྱས་ཞུས་ནས་གཅོད་ཀྱི་ཁྲིད། ཁོང་གིས་ཚིགས་བཅད་དེ་གནང་བ་ཡིན་པ་རེད་པ། གྲོགས་མཆོག་གཉིས་ད་མཆེད་གྲོགས་གྲུ་གཉིས་ཀྱིས་གཉན་ཁྲོད་འགྲིམ་འགྲོ་ང་རང་ཚོ་གཉན་ཁྲོད་འགྲིམ་ས་མི་འདུག་བ། དེ་ཡིན་ཙང་གཉན་ཁྲོད་འགྲིམ་འགྲོ་གི་མ་རེད་རྒྱུན་གྱི་ཉམས་ལེན་ལ་ཚར་ལྷོངས་ཆོད་གསུམ་ཡོང་བ་གསལ་བི་རེད། ཞེ་དྲག་རང་ཡོང་གི་མ་རེད་ཡིན་ནའི་རྒྱུན་དུ་ཉམས་ལེན་ཐུབ་ན་ནི་ཞེ་དྲག་ཕན་པ་ནི་ཡོད་རེད་ད་དེ་བཞིན་གཅོད་ཉམས་ལེན་བྱེད་མཁན་ཡིན་ན་གཅོད་སོ་སོའི་འདོད་པ་གང་ཡོད་གཏོང་ཐར་འདོད་དེད་དཔོན་གཏོང་གི་ནི་པན་ཆེན་བློ་བཟང་ཆོས་རྒྱན་གསུང་ནས་ཡོད་པ་དེ་གཏོང་ཡང་ཚིགས་བཅད་ཚོད་ལྟ་ཐེངས་ལྟ་ལབ་ལྟ་དང་ཌ་མ་རུ་གཏོང་ཡང་ཚིག་ལྷུག་པ་ལ་ཌ་མ་རུ་དེ་བཞག་རྐང་གླིང་གཏོང་དགོས་ས་རྐང་གླིང་གཏོང་ལབ་པ་མ་ནམ་པའི་ཁྱད་ཡོད་རེད་ཡང་འདི་གཏོང་རེད་སོང་ནས་ཚིགས་བཅད་མགོ་ལེགས་སོང་ནས་གཏོང་དེ་འདྲའི་བྱེད་དེ་གཅོད་ཐར་འདོད་དེད་དཔོན་ཁོ་རང་རང་གཏོང།

ཡང་དཀའ་སྤྱད་མུ་འགོག་བྱེད་སྨྲ་བརྗོད་ཅང་ཅང་སྟོང་ཀུན་ནས་དཀའ་ཆེན་གྱི་གསུང་ཇི་ཡོད་རེ་སྨྲ་འབྱེད་སྟོང། སོ་སོའི་འདོད་པ་ཡོད་པ་སྟོང། སྤྱོད་ཀྱི་དཔེ། ས་བཅད་ཀྱི་སྤྱོད། དགེ་ལུགས་ཀྱི་སྤྱོད་སྙེ་མའི་སྤྱོད། བཀའ་སྤྱོད་ཀྱི་སྤྱོད། ས་གི་གཉིས་སུ་སྤྱོད་ག་རེ་སྟོང་ནས་བྱོ་གུ་ཡོད་ན་ཁ་དགུ་བརྒྱ་ཨོང་དེ་ཤོད་ཚག་ནི། ཨོང་གཅིག་པོ་དེ་རང་རེད་མ་གཅིག་ནི་བརྗོད་པའི་ཨོང་དེ་རེད་གཉིས་བརྗོད་རིང་བརྗོད་གཉིས་ལ་ཨོང་གཅིག་མ་ཐུག་ཡོད་མ་རེད།

ཨ་ནི་གནས་སྐོར་འགྲོ་གི་རྒྱ་གར་གནས་སྐོར་འགྲོ་གི་དེ་འདྲ་ཡག་པོ་གནང་བ་ཙང་ཨ་ནི་ཁོང་ཚོ་བསྡད་བཞག་ཁ་ཤས་མ་འགྲོ་བ་བྱེད་ཨ་ཁ་ཤས་བོད་ལ་མགོ་ལོག་ཙེ་ཕར་ལོག་ས་མེད་པ་མིང་ཕུད་བཞག་པ་དེ་འདྲ་ཡོད་ཚུར་འཛུལ་བསྡད་དེ་འདྲ་བྱས་ནས་ཨ་ནི་གི་ཤེར་མོ་ཅིག་དགུ་པ་རྫོགས་ཚར་ནས་ཁོང་ཚོ་བལ་བསྟན་དུ་བསྡད་ང་ཚོ་རྒྱ་གར་སྐད་ཕྱེད་ཀ་ཤེས་ཙང་བལ་ཁོ་རང་ཚོ་བལ་ལས་ཀ་འཚོལ་བ་སྔོན་ལ་བོད་ལ་ཆས་ཚར་ཕར་འགྲོ་ས་ཡོད་མ་རེད་དེ་འདྲ་བྱས་ད་དུ་ཚོ་ཁ་འདུས་རྒྱུ་མ་ཁོང་ཚོ་རྒྱ་འདྲི་རྒྱ

དེའི་ནང་ལ་གདན་འདྲེན་ཞུས་པ་རེད། དེ་དུས། ཀ་བློན་སྦུག་ལ་བོད་མི་མང་པོ་ཡོད་དུས་སུ་གི་པས་རུག་རུག་བྱས་ནས་ལམ་ཁ་ལ་སྲུང་བྱ་བྱས། ཕའི་སྐུ་མདུན་མཇལ་ཁ་གཏོང་ས་ལ་ཀྲུང་གི་ཡོང་སའི་ཆུང་ཆུང་དུ་ཕའི་བདག་པོ་རྒྱག་ནས། ཨ་ནི་གསོད་ཐུབ་གི་མ་རེད་ད་ཁོས་གསོད་རྩིས་བྱེད་ཀི་ཡོད་མ་རེད། ཨ་བླ་མ་ཡར་གདན་འདྲེན་ཞུ། གང་ག་ཚར་དུས་ཁོས་ང་དེ་འདྲ་པོ་བྱས་བཅུག་རུག་བྱས་པ་རེད། བྱས་དུས་ཁྱོད་ཁ་སེང་པས་བླ་མ་གསོད་བཟོས་དུས་དང་ཁམ་ཆུ་ངས་བཤད་ཀིར་ཁྱོད་བླ་མ་གསོད་བཟོས་མ་བསད་པ་ཁྱོད་མིན་པས། ཁྲང་པ་རེད། བཟང་ངན་མ་བསད་པ་མ་རེད་གསོད་ཐུབ་མ་རེད་གསོད་ཡག་མི་འདུག་ཁོ་ཚོ་སྲུང་བྱ་བྱས་ག་ནས་མི་འདུག་ཁོས་དེ་འདྲའི་བཤད་ཁག་བྱས་ག་རེ་བྱས་ནས་ཁོས་མ་བསད་པ་རེད་བསམ་ནས་ཁོ་ཕུད་པ་རེད། ཡང་རྒྱ་གར་པས་རྒྱལ་ཁབ་རང་ལ་དཀྲུགས་ཤིང་བསྐྱལ་ནས་ཁོ་ཀ་བློན་སྦུག་ས་ཆ་ཐོག་ལ་བསྡད་མེད་དུ་ཞག་པོ་བདུན་ལ་འགྲོ་དགོས་བསམ་པོ་ལི་སི་གིས་ཕུད་པོ་ལི་སི་མེ་མདའ་ལ་མདེའུ་ཁས་ཁོ་པས་ཕུད་བཏང་བ་རེད།

དེ་མིན་པ་ཅི་ཟེར་དགོས་གྲོལ་གྱི་དེ་དེ་ཤར་རེད་ཟེར་ས་མ་རག་པ་ཞིག་ཨ་ནི་ཁོ་ཡར་ལོག་ཕྱིན་སང་ཉིན་དེ་ལན་བསྐུར་ངས་ན་གུང་ཀ་ད་པ་ཆུ་ནས་ལས་ཀ་ཡག་པོ་བྱས་བཞག་ཡོད་ས་མ་ལན་བསྐུར་ནས་ཁོས་ལན་འགའ་བསྐུར་བ་རེད་དེ་ཁོས་ལན་ལ་བརྩི་གི་ཡོད་མ་རེད་གསོད་མཁན་ཁོ་རེད་པ་དེ་ཧ་གོ་གི་ལེར་དེ་ཡིན་ནས་མི་ལ་སྡོད་མཁན་ཚོ་གིས་དཀྲུགས་ཤིང་བྱས་ཐལ་མེད་གྲྭ་པ་ཉམ་ཆུང་ཚོ་ཚུར་ཟིན་བཙོན་ལ་བཅུག།

ད་བླ་མའི་ཡང་སྲིད་དེ་རྩ་ཆེན་པོ་ཞེ་བོ་གཅིག་ཡིན་ཟེར་གི་རེད། ད་ལྟ་མཚམས་མཚམས་ཨ་མི་རི་ཀ་ཕེབས་གི་རེད། མཚམས་མཚམས་ཡར་ཀ་ལིང་པོ་དུ་བཞུགས་གི་རེད་ད་ལྟ་བཞུགས་ཡོད་རེད། བྱས་ཙང་དགོན་པ་དེའི་ཇོ་ཁང་ལས་དུས་ཨ་ནི་པའི་མི་ངན་སྡུག་པ་ཚོས་བེད་རྫོགས། ད་ཨོ་ཙི་རེད་དེ་ཡོད་རེད། ཡོད་རེད་དེ་ང་ཚོ་ཆོས་ཚོགས་ཡོང་པའི་སྐུ་དུས། དགོན་པ་དེ་ནང་ལ་ཁྲི་རིན་པོ་ཆེ་ཀི་ཕེབས་ཡོད་རེད། སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་ཀི་བདེ་མཆོག་བཀའ་དབང་གནང་ཡོད་རེད། མཁའ་སྤྱོད་མའི་བཀའ་དབང་གནང་ཡོད་རེད།

དེ་ཁང་པ་ཤོད་ཁང་རེད་ཅ་ལག་མང་པོ་བླུག་བཞག་ངས་ཁྱེར་དེ་ལོ་མ་སོང། ཨ་ནི་ཇོ་མ་ངའི་ཡལ་གའི་བཀའ་ཆོས་དེ་དབུལ་མ་ཞུ་བ་རེད། ཇོ་མ་ཡང། འདི། མ་ཁང་དུད་ཚང་གི་ཁང་པ་ནང་ལ་བསྡད་ནས་ཁང་པ་ཆུང་ཆུང་རེད་ཁང་མིག་གཉིས་དེ་སྤྱིར་ན་ཚོགས་སྒོ་ཆུང་བ་རེད། འོ་དེར་འགྲོ་ནས་ངའི་ཕར་འགྲོ་ནས་ཁོ་བཀའ་ཆོས་དེ་ཁང་པ་ཡན་པ་ཞིག་ནས་ཞུ་འགྲོ་ཁོ་ད་ལྟ་འགྲོ་གི་ཡོད་མ་རེད་ལ་ངས། ཨ་ངས་ལ་ངས་ག་ཡི་ཅིག་མ་རེད་ངས་མ་དགེ་འདུན་འདི་དྲུག་བྱས་རྒྱ་འདི་སོག་རེད་དེ། ཨ་ནི། སྐྱབས་རྗེ་རིན་པོ་ཆེ་རྣམ་པ་གཉིས་ཕེབས་པ་རེད། རྒྱ་གར་མོ་ཤའི་གནས་ཚིག་ཕེབས་ཡོད་འགྲོ་དེ།